ཡིན་པའི་རྒྱུ་མཚན་ག་རེ་ག་རེ་འདུག་ཡིན་པའི་རྒྱུ་མཚན། དེ་མ་གཏོགས་ཡིན་ནམ་མིན་ནམ་ཟེར་སྐྱེ་རྒྱུ་ཡོད་མ་རེད་མཁྱེན་སོང་ཨ། བླ་མ་སངས་རྒྱས་ཡིན་ནམ་མིན་ནམ་ཟེར་སྐྱེ་ན་ཨ་ནི། མིན་པའི་ཕྱོགས་དེ་ལ་བསམ་བློ་ཅིག་བཏང་དགོས་འདུག་ཨ། དེ་དང་དོན་མི་འགྱུར་གྱི་ཐེ་ཚོམ་ཟེར་ཡ་དེ་མ་དགོས་པ་བྱས་དོན་འགྱུར་གྱི་ཐེ་ཚོམ་གྱི་ཐོག་ནས། ད་བླ་མ་སངས་རྒྱས་ཡིན་པ་འདྲ་ཟེར་གྱི་ཡོད་རེད་བ་ད་ད་བླ་མ་སངས་རྒྱས་ཡིན་པ་འདྲ་ཟེར་གྱི་ཡོད་རེད་བ་དེ་གང་དེ་ད་དཔྱད་སྒོམ་བྱས་ནས་ལུང་དྲངས་རིགས་པ་དྲངས།

སྦྱངས་ཟེར་ན་ད་དེ་བཅོས་མ་འདྲ་པོ་བྱས་ཡོད་ཁ་འདྲ་པོ་བྱས་ན་ཡག། བྱས་ད་ལུང་དྲངས་རིགས་པ་དྲངས་གང་ལྟར་ཅིག་དངོས་གནས་ཀྱི་དད་པ་དེ་སླེབས་ཡོང་གི་རེད་བ་ལ་འོ་ད་སྦྱངས་ཟེར་ད་དེ་རེད། དེ་ནས། དམག་གི་དམག་རྩལ་སྦྱངས་ཟེར། དམག་ཐུག་དེ་ཡོད་མ་རེད་དེ་དམག་ཐུག་ཁ་བྱེད་དགོས་རེད་བ་ད། དམག་དངོས་གནས་ཐུག་ཡོད་མ་རེད་དམག་ཐུག་ཁ་བྱས་མེ་མདའ་བཤུ་ཁ་བྱས་ཕར་རྒྱུག་ཁ་བྱས་ཚུར་རྒྱུག་ཁ་བྱས་གཞུ་རི་བཏང་ཁ་བྱས། ད་གང་ཟག་ཅིག་དམག་དངོས་གནས་ཐུག་དུས་ཨ་ནི་ཁོས་དེ་བྱས་བ་ད་དྲེགས་བཟོ་འདྲ་པོ་བྱས་སྦྱངས་ནས། ཕ་གིའི་དད་པ། བླ་མ་སངས་རྒྱས་དངོས་སུ་མཐོང་བའི་དད་པ་དེ་སྦྱང་དགོས། དེ་ལ་དེ་ནས་ལུང་དང། རིགས་པ་དང། རྒྱལ་བ་རྡོ་རྗེ་འཆང་གི་ལུང་ལུང་དེ་ཚོའི་ཚིག་སོ་སོར་ཟིན། ལུང་ག་ཚད་ཡིན་ནའི་ལུང་དེ་ཚོའི་ཚིག་ཟིན། ཨ་ནི་སོ་སོ་སོ་སོར་ལུང་དྲངས་མ་དྲངས། ཨོ་ད་བླ་མ་སངས་རྒྱས་དངོས་སུ་དཔལ། ཁ་སོ།

འཁོར་བའི་བདེ་སྐྱིད་པའི་ཕྲ་མོ་ཙམ་ལ་ཡང་བས་མ་ཆགས་པ། སྲེད་པའི་བདེ་ལ་མ་ཆགས་ཤིང། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་དེ་ཚོ་རེད་ད། འཁོར་བའི་སྐྱོན། འཁོར་བ་པའི་སྡུག་བསྔལ་གྱི་རང་བཞིན་ཡིན་པ་དེ་ཧ་གོ་དགོས་ཡོད་རེད། དངོས་གནས་བྱས་ན་འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་རེད་བ་ད། འཁོར་བ་སྡུག་བསྔལ་གྱི་རང་བཞིན་རེད། དེའི་ནང་ནས་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་བླངས་ཕྱིན་ཆད། འོ་ད་སྡུག་བསྔལ་སྒང་ག་འདྲེན་ཡོང་ཡ་དྲག་པོ་དེ་ད་ལས་དང་ཉོན་མོངས་ཀྱི་དབང་གིས་ཟག་བཅས་ཉེ་བར་ལེན་པའི་ཕུང་པོ་བླངས་པ་ལ་བརྟེན་ནས་བྱུང་བ་ཅིག་རེད་བ་ད་དེ་ཡིན་དུས་འཁོར་བ་དེ་བས་སྡུག་བསྔལ་གྱི་རང་བཞིན། འོ་ད་དེ་ནས། བྱས་ནས་ཕ་གིའི། ད་སྡུག་བསྔལ་དེ་ལས་ཐར་བ་ལ་ད་ལས་འབྲས་ཡག་པོ་ཅིག་སྤང་བླང་བྱེད་དགོས་ལས་རྒྱུ་འབྲས་འོ་ད་ཡང་དག་པའི་ལྟ་བ། སྐྱེས་བུ་འབྲིང་གི་སྐབས་ཀྱི་ལྟ་བ་ད་འཇིག་རྟེན་པའི་ཡང་དག་པའི་ལྟ་བ་ཟེར་ཡ་དེ་བའི་ལས་འབྲས་སྤང་བླང་བྱེད་ཡ་དེ། འོ་ད་དེ་བྱས་ནས་དེ་ནས། གང་དག་སྲིད་པའི་བདེ་ལ་མ་ཆགས་ཤིང། དལ་འབྱོར་དོན་ཡོད་བྱ་ཕྱིར་བརྩོན་པ་ཡིས། ཟེར་ད་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ། དེ་ནས། ཕ་གིའི་དེ་ནས། སྤྱིར་ཕ་གིའི་འཁོར་བ་ལ་མ་ཆགས་པ། འོ་ད་འོ་ད་དེ་ནས། དེ་ནས་ཚེ་འདི་ལས་གྱུར་པ་དང་དེ་ནས་ཚེ་འདིའི་ཕ་གིའི་མ་ཆགས་པ། ཚེ་འདིའི་ལྟོ་དང་གོས་གཏམ་ལ་སོགས་པ་ལ་མ་ཆགས་པ་བྱས་ནས་སྐྱེ་བ་ཕྱི་མ་འོ་ད་མངོན་མཐོ་དོན་དུ་གཉེར་བ་དེ་དེ་ནི་སྐྱེས་བུ་ཆུང་ངུ་གི་བསྒྲུབ་བྱ་རེད་བ་ད་འོ་དེ་ཡིན་དུས་དལ་འབྱོར་དོན་ཡོད་བྱ་ཕྱིར་བརྩོན་པ་ཡིས། རྒྱལ་བ་དགྱེས་པའི་ལམ་ལ་ཡིད་རྟོན་པའི་སྐལ་ལྡན་དེ། རྒྱལ་བ་དགྱེས་པའི་ལམ་དེ་ད་ཐེག་པ་ཆེན་པོའི་ལམ་འདི་རེད་བྱ་བྱང་ཆུབ་སེམས་འདི་ཡིན་པ་ད་གཙོ་བོ་གཙོ་བོ་དེ་རེད་བ་ད། བྱས་ཙང།

བྱེད་དགོས་ཡོད་མ་རེད་ཐུན་མོང་བའི་ལམ། རེད་བ་ད། དང་པོ་སྐྱེས་བུ་ཆུང་ངུ་དང་ཐུན་མོང་བྱས་ནས་ལམ་ཡ། ཕྱིན། དེ་ནས་སྐྱེས་བུ་འབྲིང་དང་ཐུན་མོང་དུ་མཉམ་དུ་ཕྱིན་ནས་དེ་ལམ། ཐུན་མོང་བའི་ལམ་དེ་ཚོ་ཉམས་སུ་བླང། དེ་ནས་ཡང་སྐྱེས་བུ། སྐྱེས་བུ་ཆེན་པོའི་ལམ་དང་དངོས་གནས་དེ་སོ་སོའི་རྒྱུད་ལ་སྐྱེ་བར་བྱས་ནས་བྱང་ཆུབ་གི་སེམས་རྒྱུད་ལ་སྐྱེ་བར་བྱས་རེད་བ་ད་འོ་འདུག་སེ་བྱས་ནས། དེ་འདྲ་བྱེད་དགོས་ཡ་དེ་ཡང་དེ་ནས། དོན་དག་དེ་བྱང་ཆུབ་གི་སེམས་རྒྱུད་ལ་སྐྱེ་དགོས་ཡ་དེ་ག་རེ་རེད། རེད་བ་ད། འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དག་ཅིག་རེད། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་པས་གཞན་གྱི་དོན་དུ་ཨ་ནི་བྱང་ཆུབ་ཀྱི་སེམས་བསྐྱེད་དགོས་ཡ་གཅིག་རེད། རང་གི་དོན་དུ་བྱང་ཆུབ་ཀྱི་སེམས་བསྐྱེད་དགོས་ཡ་ཡོད་མ་རེད། རང་དོན་ཡིད་བྱེད་ཀུན་ནས་བསླངས་ནས་ཨ་ནི་བྱང་ཆུབ་ཀྱི་སེམས་བསྐྱེད་ཟེར་ཡ་གཅིག་ཡོད་མ་རེད་བ་ན་ཉན་རང་དགྲ་བཅོམ་པ་ཚོ་ཡིན་ནའི་པས་རང་དོན་ཡིད་ཆེས་ཀྱི་ཀུན་ནས་བླངས་པ་ཡིན་དུས་ཨ་ནི་བྱང་ཆུབ་ཀྱི་སེམས་དེ་མ་བསྐྱེད། དེ་མ་བྱས་པ་ཡིན་ཙང་དེ་ནི་ཐིག་པི་ཀའི་རེད་བ་དང་ཨ་ནི་ཞི་མཐའ་ལ་ལྷུང་འགྲོ་དགོས་ཡ་དེ་ཐིག་རེད་བ་དང་ཞི་བའི་མཐའ་ལ་ལྷུང་དགོས་ཡ་དེ། འོ་དེ་ཡིན་དུས་གང་ལ་དེ་ནི་གཞན་གྱི་དོན་དུ་བྱང་ཆུབ་ཀྱི་སེམས་བྱང་ཆུབ་ཀྱི་སེམས་ཟེར་ཡོང་དུས་ད་གཞན་དོན་གཅིག་གིས་ཀུན་ནས་བསླང་དགོས་ཀྱི་ཡོད་པས་ཡིན་ཡིན་པ་བི་ཀའི་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་ཟེར་གཞན་དོན་དོན་གཉེར་རེད་བ་དང་གཞན་དོན་དོན་གཉེར་གྱི་འདུན་པས་དྲངས་རེད་བ་དང་རང་གྲོགས་བྱང་ཆུབ་འདོད་པ་དང་མཚུངས་ལྡན་གཞན་དོན་དུས་ཉེ་ཀྱི་འདུན་པའི་གྲངས་གང་ཅི་འདུན་པ་གཉིས་ལྡན་གྱིས་ཀུན་ནས་བསླངས་ཏེ་ད་ནི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་དགོས་རེད་བ་དང། དེ་ཡིན་དུས་བི་གའི་གཞན་དོན་གཅིག་རེད། གཞན་ཟེར་དེ་གཞན་ག་རེ་ཟེར་ན་རང་ནས་གཞན་པའི་མཐའ་སྐོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་དེ་ཚོ། འོ་ད་དེའི་དོན་དུ་དེ་ན་བྱང་ཆུབ་ཐོབ་དགོས་ཀྱི་འདུག་བསམ་ཡག་གི་ད་ཀུན་སློང་དེ་སྐྱེས་བུ་གསུམ་གྱི་ལམ་གྱི་འགྲོས་དང་མཐུན་པ་བྱས་ནས་ད་ཀུན་སློང་ཡག་པོ་ཅིག་བཅོས་དགོས་ཀྱི་རེད་དེ་ཚོ། ཀུན་སློང་ཡག་པོ་ཅིག་བཅོས་ད་དེ་འདྲས་ཀྱི་དེ་ན་བྱང་ཆུབ་ཐོབ་པར་བྱེད་པ་ལ་དེ་ན་བི་གའི་ལམ་ལ་བསླབ་དགོས་ཀྱི་ཡོད་ཙང་ཨ་ནི་བྱང་ཆུབ་ལམ་གྱི་རིམ་པའི་དེ་ན་ཁྲིད་ཉན་གྱི་ཡིན་བསམ་པ་བྱས། གང་དེ་ནི་གསན་པར་བྱ་བའི་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་དེ་ཡང། འོ་ད་དེ་ནི། སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་འགྲོ་བའི་ཐེག་པ་མཆོག་གི་ཆོས་ལུགས། ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། མཉམ་མེད་ཇོ་བོ་ཆེན་པོ་དང་དེ་ནི་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་དེ་ནི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་དེ་ནི་གདམས་པ་ཟབ་མོ། འོ་ད་དེ་ནི་གང། ཆོས་ཀྱི་ཕུང་པོ་བཞི་ཁྲི་བརྒྱད་སྟོང་གི་གནད་ཐམས་ཅད་དེ་ནི་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པའི་བྱང་ཆུབ་ལམ་གྱི་རིམ་པའི་ད། བཤད་ཁྲིད་དང་ཉམས་ཁྲིད་ཟུང་དུ་སྦྲེལ་ནས་ད་ཕུལ་བའི་དབང་དུ་བྱས་ནས། དེ་ལ་ཡང་དེ་ནི་ས་བཅད་ཀྱི་དབང་དུ་བྱས་ན་ད་ཁ་སང་ཕན་ཆད་ལ། ད་དེ་ནི་རྩ་བའི་ས་བཅད་ད་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་ད་ཏོག་ཙི་པས་ཁོང་ཚོའི་ནང་ལ་སྣ་འཇག་འདྲ་བོ་བག་ཆགས་ཅིག་ཡོང་གི་རེད་བསམ་ནས་ཡང་སྐྱར་ཞུ་དགོས་དེ་རེད་བ་ད། དེ་རེད་བ་ད་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་དེ་ནི་ཆོས་ཀྱི་ཆེ་བ། ད་ཆེ་བ་གཉིས་དང་ལྡན་པའི་དེ་ནི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་རིམ་པ།

དཀའ་ལས་ཁག་པོ་ཞེ་དྲག་རེད་ཁ་ཤས་ཁ་ཤས་ལ་ཡོད་ན་མ་གཏོགས། དགེ་བའི་བཤེས་གཉེན་སངས་རྒྱས་དངོས་སུ་མཐོང་བའི་དད་པ་དེ་ཡོག་མ་རེད། དེ་ལྟ་དེ་དད་པ་དེ་སོ་སོའི་རྒྱུད་ལ་ཡོད་ཡོང་ཡ་བི་ཀའི་བྱེད་ཡག་གི་ཆེད་དུ་ཨ་ནི་དད་པ་དེ་སྦྱང་དགོས་རེད། དད་པ་དེ་ད་སྦྱང་བ་ལ་དེ་ནི་བི་ཀའི་རྒྱུ་མཚན་དགོས་རེད་པ་ཨ་ནི་དགེ་བའི་བཤེས་གཉེན་སངས་རྒྱས་སུ་བལྟ།

གར་ཟེར་བར་འདི་ཡོག་མ་རེད། འདི་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡ་ཡོག་མ་རེད། འོ་འདུག་སེ་ཡིན་དུས་གང་ལ་འདི་ནི། འདི་ནི་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན། འོ་དགེ་བའི་བཤེས་གཉེན་སངས་རྒྱས་སུ་བལྟ་དགོས། རང་ཁེ་བཟང་འདོད་ལ་གྱོང་གུན་མི་འདོད་པའི་ཕྱིར། འོ་དེ་རེད། ད་དེ་ནི། ཨ་ནི་བལྟ་དགོས་ཀྱི་ཡོད་ན་བལྟ་ནུས་ཀྱི་རེད་པས་ཟེར་ན། བལྟ་ནུས་ཀྱི་རེད། བལྟ་ནུས་ཡ་ག་རེ་རེད་ཟེར་ན། འདི་ནི། རེད་བ་དང་དགེ་བའི་བཤེས་གཉེན་ལ་བི་གའི་སྐྱོན་ཡོན་མཐོང་ཡོང་གི་རེད་བ་དང། དགེ་བའི་བཤེས་གཉེན་ལ་བི་སྐྱོན་མཐོང་ཡ་དེ་ང་ཚོ་སྐྱོན་གྱི་ངོས་ནས་བརྟག་ན་ཨ་ནི་སྐྱོན་མཐོང་བ་ཅིག་རེད་མ་གཏོགས། དེ་ནི་ཡོན་ཏན་གྱི་ངོས་ནས་རང་བརྟག་གི་ཡིན་ན་ཨ་ནི་སྐྱོན་མཐོང་བའི་བློ་དེ་བི་ཀའི་སྒྲིབ་འགྲོ་གི་རེད། དཔེར་ན་སོ་སོ་གི་ལ་སྐྱོན་ཡོད་རེད་ཡོན་ཏན་ཡོད་རེད་འདྲ་སེ་འདྲི་སེ་ཅིག་ཡོད་རེད་དེ། ཡིན་ན་ཡང་སྐྱོན་ངོས་སོ་སོ་སྐྱོན་མཐོང་གི་མི་འདུག་བ། སྐྱོན་འདྲ་པོ་མཐོང་གི་མི་འདུག་བ། མ་མཐོང་ཡ་ག་རེ་ཟེར་ན་ཡོན་ཏན་གྱི་ངོས་ནས་ཤ་སྟག་བལྟས་ནས་རེད་པ་ད།

སངས་རྒྱས། དགེ་བའི་བཤེས་གཉེན་སངས་རྒྱས་ཡིན་པར་རྒྱལ་བ་རྡོ་རྗེ་འཆང་གིས་ཁས་ལེན་གནང་འདུག། ལུང་བསྟན་མང་པོ་གནང་འདུག། མ་འོངས་པ་ལ་སྙིགས་མ་ལྔ་བདོའི་ཁ་ཐུག་ལ་ཨ་ནི་ང་བི་གི་དགེ་བའི་བཤེས་གཉེན་གྱི་གཟུགས་ལ་སྤྲུལ་ནས་ཡོང་གི་ཡིན། སློབ་དཔོན་གྱི་གཟུགས་སུ་སྤྲུལ་གྱི་ཡིན། མཁན་པོའི་གཟུགས་སུ་སྤྲུལ་གྱི་ཡིན། འོ་དེ་དུས་ཨ་ནི་ངོ་ཤེས་པ་བྱེད་དགོས་རེད། སོ་སོ་སོ་སོ་དགེ། འདི་པོ་ད། ཨ་ནི་དགེ་བའི་བཤེས་གཉེན་ཕེབས་ཡོང་ཡ་དེ་སངས་རྒྱས་རྒྱལ་བ་རྡོ་རྗེ་འཆང་གི་བི་གའི་སྤྲུལ་པ་ཡིན་པ།

ཐ་མ་དེ་ནི་སངས་རྒྱས་ཡ་དེ་ཡང་སེམས་ཅན་ཐམས་ཅད་ཀྱི་དོན་དག་རེད། བྱས་ཙང་སེམས་ཅན་ཐམས་ཅད་ཀྱི་དོན་མཛད་དགོས་ཀྱི་ཡོད་རེད། དོན་མཛད་ན་མཛད་ཡ་གི་བི་གི་མཛད་པ་གཙོ་བོ་དེ་ནི་ཆོས་བསྟན་དགོས་ཀྱི་ཡོད་རེད། བླང་དོར་གི་བི་ཆོས། བི་གི་རེད་པ་ད་གནད་འགག་འགྲོ་བ་བསྟན་ནས་ཆོས་བསྟན་དགོས་ཀྱི་ཡོད་རེད་དེ་བསྟན་ཡ་གི་ཡིན་དུས་གང་ན་ད། ཨ་ནི་དགེ་བའི་བཤེས་གཉེན་དེ་རེད་པ་ད་སངས་རྒྱས་མིན་ན་ཡོང་ཡ་མི་འདུག་འོ་དགེ་བའི་བཤེས་གཉེན་དེ་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་རེད། ཆོས་བསྟོན་མཁན་གྱི་བྱེད་པ་པོ་འདྲ་པོ་དེ་དགེ་བའི་བཤེས་གཉེན་རེད། ཉི་རེད་ཤག་ཨོ་དེ་འདྲ་རེད། ག་རྒྱལ་པས་སངས་རྒྱས་ཀྱི་བྱིན་རླབས་པས་ག་འདྲ་ཅིག་གི་བི་རླབས་ཆེན་པོ་དང་མཐུ་ནུས་ཆེན་པོ་ཅིག་ཡིན་ན་རང་ལ་བྱིན་རླབས་ཞུགས་པ་ལ་དགེ་བའི་བཤེས་གཉེན་ལ་བརྟེན་དགོས་ཀྱི་འདུག་དགེ་བའི་བཤེས་གཉེན་ལ་མ་བརྟེན་པར་བྱིན་རླབས་ཞུགས་ཡག་གི་མི་འདུག་དེ་ཡིན་དུས་དགེ་བའི་བཤེས་གཉེན་དེ་སངས་རྒྱས་རང་རེད་ཤག་བསམ་པ་བྱས། སོ་སོ་དགེ་བའི་བཤེས་གཉེན་ནང་ལོགས་ལ་བི་གི་དགེ་བའི་བཤེས་གཉེན་སངས་རྒྱས་ཀྱི་སྤྲུལ་པ་ཡོད་པར་མ་ཟད་དགེ་བའི་བཤེས་གཉེན་ག་ཚད་ཡོད་ན་ཨོ་དེས་དེ་ནི་སངས་རྒྱས་ཀྱི་ཚང་མ་ལོ་དེ་བས་སངས་རྒྱས་ཀྱི་སྤྲུལ་པ་ཡིན་པ་ཅིག་ད་ངོས་ཟིན་དགོས་ཀྱི་ཡོད་རེད།

སངས་རྒྱས་གྲངས་ལས་འདས་པ་ཅིག་ཡོད་ཕེབས་ཚར་བ། དེ་ཚོ་སྒང་ག་ལོ་གི་པའི་ཐུགས་མང་པོ་བསྐྱེད་ཚར་བ། བྱས་ཙང་ད་དེང་སང་གི་དུས་སུ་གཏན་གཏན་གྱི་དེ་ནི་སེམས་ཅན་གྱི་དོན་མཛད་པ་གཅིག་དགོས་ཀྱི་ཡོད་རེད་དེས་ན་ནི་སོ་སོའི་དོན་མཛད་མཁན་གཅིག་དགོས་ཀྱི་ཡོད་རེད། སོ་སོའི་ངོས་ནས་ཡིན་ནའི་བི་ཀ་ཨ་ནི་ཆོས་སྒྲུབ་ཡག་གི་རྟེན་ཕུན་སུམ་ཚོགས་པ་ནི་རྙེད་དེ་ཡོད་རེད་འོ་ད་ཆོས་དང་ནི་མཇལ་འོ་ད་རོ་པ་ད་གཅིག་སྨྲ་ཤེས་དོན་གོ་བ་རེ་ཡོད་པའི་སྐབས་དེ་ཨ་ནི་སངས་རྒྱས་ཚོས་མ་མཁྱེན་པ་གཅིག་ཡོད་མ་རེད།

དཀོན་མཆོག་ཟེར་ཡ་ཅིག་དཀོན་མཆོག་ཟེར་བ་དང་དཔེར་ན་སངས་རྒྱས་དཀོན་མཆོག་ཡོད་པས་སངས་རྒྱས་ཡོད་པས་ཟེར་ན་ཡོད་ཡི་གེ་མཆོད་ཁང་མཆོད་ཁྲི་ནང་ལ་ཡོད་ཟེར་ཡང་མཇལ་ཁ་བཏང་དེ་བས་ཕན་གི་མ་རེད་བ། ཁྱེད་རང་ལ་དོན་མཛད་མཁན་སུ་ཡོད་ཟེར་བ་ད་ངའི་བླ་མ་ཡོད་ངའི་དགེ་བའི་བཤེས་གཉེན་ཡོད་དེ་བ་ཟེར་ཡ་ཅིག་དེ་ཟེར་ཐུབ་ཡ་ཅིག་མེད་ལ་དྲིས་པ་ཡིན་ན་དེ་སངས་རྒྱས་རེད་པས་ཟེར་ན་རེད་ཟེར་ཐུབ་ཡ་ཅིག་རེད་བ་ད། དེ་འདྲའི་ཅིག་གི་ངེས་ཤེས་ཅིག་རྙེད་པ་ཅིག་དགོས། ངེས་ཤེས་མ་རྙེད་ན་ཟེར་ཐུབ་ཀྱི་མ་རེད་དང་མིའི་དཀར་ཡོང་དུས་དེ་སངས་རྒྱས་རེད་པས་ཟེར་དང་ཨ་ལས་ཡིན་ནམ་མིན་ནམ་ཟེར་རོ་དྲོ། དེ་ཡིན་ནམ་མིན་ནམ་ད་ཨ་ལས་ཟེར་ཡ་ཅིག། དེ་དུས་བསམ་ག་ར་བྱེད་ག་ཅིག་ཟེར་ཡ་ཅིག་ཅིག་སྙིང་པོ་རུ་བྱེད་རོ་བ་ད་མ་ད་ཡང་བཟོ་བལྟ་ཤོག་ཡང་བསམ་མེད། བྱས་ཙང་ངེས་ཤེས་རྙེད་ཡོད་ན་ཨོ་ཡིན་ད་ཡིན། སུ་ད། འབོར་ཤོག་ད་མ་སོང་ན་ཤེས་ཆོག་ཨོ་ངའི་དགེ་བའི་བཤེས་གཉེན་སངས་རྒྱས་རེད། འདུག་སུ་འདུག་སེ་བསམ་བློ་བཏང་གི་ཡོད་ཡིན་པས་ཁོང་ལུང་འདི་རེད་རིགས་པ་འདི་རེད། འོ་ད་འདི་འདྲ་འདི་འདྲ་ཡོད་ཟེར་ཐག་ཆོད་པ་ཅིག་སོ་སོས་བྱེད་ཐུབ་ཡ་ཅིག་ངེས་ཤེས་རྙེད་པ་ཚད་མས་ངེས་ཤེས་རྙེད་པ་རེད་པ་ད། འོ་ད་དེ་འདྲ་ཡོད་པ་དེ་ད་སྒོམ་དགོས་ཡོད་རེད་དགེ་བའི་བཤེས་གཉེན། ད་བསམ་པས་བསྟེན་ཚུལ་དེ་ལ་དེ་ནི་འོ་ད་དེ་ནི། ལམ་རིམ་ཆེན་མོའི་ནང་ལ། དེ་གའི་རེ་བ་ད། སྡོང་པོ་བཀོད་པའི་མདོ་ལུང་དྲངས་ནས། རེ་བ་ད་སྡོང་པོ་བཀོད་པའི་སྐབས་སུ། དེ་ནས་སེམས་དགུས་དེ་ནས་དགེ་བའི་བཤེས་གཉེན་ལ་བསྙེན་བཀུར་བ། གསུངས་པ་དེ། ཨ་ནི་བསམ་པས་བསྟེན་ཚུལ་སྤྱི་ཡི་དོན་བསྡུས་པ་ཡིན་གསུངས་ཀྱང་འོ་བླ་མ་ཙོང་ཁ་པ་ཆེན་པོས་གསུངས་འདུག་པ། བ་དུ་སི་བསྟེན་དགོས་ཀྱི་ཡོད་རེ་བ་ད་དེ། དེ་གའི་དེ་ནས་སེམས་དགུ་ཟེར་དེ། འདི་རེ་བ་ད། དེ་ནས།

སོ་སོ་ལས་ཀ་ག་རེ་བྱས་པ་ཡིན་ན་ཕའི་ངོ་ལ་བལྟ་ནས་པ་ཕའི་ངོ་ལ་བལྟ་ནས་དེ་ག་རེ་ཡིན་ནའི་པ་ཕ་ལ་དབང་བ་སྤྲད་ནས་ཨོ་དེ་འདྲ་བྱེད་ཀྱི་ཡོད་རེད་བུ་མཛངས་པ་ཟེར་དེ་ག་རེ་ཡིན་ནའི་འདི་ག་རེ་བ་ད་སོ་སོའི་དབང་མ་བྱས་པ་བྱས་ཕ་ཡིས་ག་རེ་བྱས་ཡ་དེ་ཨ་ནི་བུས་བྱེད་དགོས་ཡ་བྱེད་ཡ་ཨོ་བྱས་ཙང་བུ་མཛངས་པ་ལྟ་བུའི་སེམས་དགོས་རེད། ད་སོ་སོའི་དགེ་བའི་བཤེས་གཉེན་ལ་ཨོ་དེ་རེད།

ལས། དེ་གའི་དཀའ་ལས་ཁག་པོའི་པའི་བྱ་བ་པའི་ལྗིད་ཁོག་ཚ་བ་འདྲ་པོ་ཅིག་སྐྱེས་བ་འདྲ་པོ་ག་འདྲ་ཅིག་བྱེད་དགོས་ཀི་ཡོད་ནའི་པའི་སྐྱོ་སྣང་བྱུང་ནས་མེད་བ་རེད་བ་དང་དགེ་བའི་བཤེས་གཉེན་གྱི་དོན་དག་ལ་དཔེར་ན་ས་གཞི་དེའི་པའི་མང་པོ་ཁྱེར་ཏེ་ཡོད་རེད་བ་དང་ས་གཞི་དེ་གི་པའི་གའི་རི་རི་རབ་ཁང་ཆེན་པའི་ལྗིད་ཁོག་ཚ་རི་ཚ་ཅིག་ཁྱེར་ཡོད་རེད་དེ་ས་ཁོ་རང་གི་ངས་དེ་འདྲའི་པའི་གི་ཁྱེར་དགོས་ཀི་འདུག་བསམ་ནས་སྐྱོ་སྣང་ཡོད་མ་རེད་བ། འོ་དེ་འདྲ་པོ་པའི་དགེ་བའི་བཤེས་གཉེན་གྱི་བྱ་བ་པའི་གའི་ལྗིད་ཁོག་ཚ་བ་འདྲ་པོ་ག་འདྲ་ཅིག་བྱེད་དགོས་ཀི་ཡོད་ནའི་རེད་བ་ཨ་ནི་སོ་སོ་ལ་པའི་སྐྱོ་སྣང་མེད་བ། ས་ལྟ་བུའི་སེམས། ཨོ་དེ་རེད། སེམས་གསུམ་པ་དེ། འདི་གསུང་བ་དང། དེ་ནས། བུ་མཛངས་པ་ལྟ་བུའི་སེམས། ད་དེ་ནས། རྡོ་རྗེ་ལྟ་བུའི་སེམས། ཨ་ནི་ས་ལྟ་བུའི་སེམས། ད་དེ་ནས་ཁོར་ཡུག་ལྟ་བུའི་སེམས། ཁོར་ཡུག་ཟེར་བ་གང་ལྟ་ནས་རེ་བ་ད་ཁོར་ཡུག་གི་རེ། ཁོར་ཡུག་གི་རི་དེ་ཚོ་བས། འགུལ་སྐྱོད་རྒྱབ་ཐུབ་ཡ་ཡོད་མ་རེད་ལྷགས་པ་ག་ཚོད་རྒྱབ་པ་ཡིན་ན་ཁོར་ཡུག་གི་རི་དེ་བརྟན་ཐག་ཆོད་བསྡད་ཀྱི་རེད་པ་ད། ད་དོན་ལྷགས་པ་བཀག་ནས་སྲུང་བཞག་ཡ་འདྲ་བོ། བི་འགུལ་སྐྱོད་རྒྱག་གི་མ་རེད་པ་དེ། ཨོ་དེ་ནང་བདག་གི་བི་ག་སོ་སོའི་བི་ག་དེ་ནི། དགེ་བའི་བཤེས་གཉེན་བསྟེན་ནས་ད་གཞན་དག་གི་བི་བར་ཆད་འདྲ་པོ་ག་འདྲ་ཅིག་བྱས་སོ་སོ་ལ་དཀའ་ངལ་འདྲ་པོ་ག་འདྲ་ཅིག་ཐུག་པ་ཡིན་ན་ཚ་གྲང་གི་བི་སྡུག་བསྔལ་ག་འདྲ་ཅིག་བྱུང་པ་ཡིན་ན་བི་ག་སྡུག་རུས་ཆེ་བ་འདྲ་པོ་ཅིག། འོང་དེ་རེད་སྡུག་རུས་ཆེ་བ་འདྲ་བོ། འོང་ད་དེ་ནི། འོ་ད་དེ་འདྲའི་ཅིག། ཁོར་ཡུག་གི་རི་ལྟ་བུའི་སེམས། ད་དེ་ནི། བྲན་ལྟ་བུའི་སེམས། བྲན་ཟེར་བི་ག། བྲན་གཡོག་པོ་འདྲ་བོ་ད། ད་དགེ་བའི་བཤེས་གཉེན་གྱི་བི་གའི། ཅིག་ཞབས་ཕྱི་ཞུ་ཡ་འདྲ་བོ་དེ་འདྲའི་ད་ག་རེ་གི་ཐོག་ལ་ཡིན་ནའི་བི་གའི། སོ་སོ་ལ་ང་རྒྱལ་མེད་པ།

འོ་དེ་དེ་འདྲ་པོ་བི་ག་ཁྱི་ལྟ་བུ་རེད་པ་ད་དགེ་བའི་བཤེས་གཉེན་གྱིས་བི་ཉེས་དག་བཏང་བི་ག་རེད་པ་བཀའ་བཀྱོན་སྣ་ཚོགས་བཏང་དང་ག་འདྲ་བྱེད་པའི་ཁ་ལག་མ་སྟེར་ལྟོ་ཆས་མ་སྟེར་མིག་གི་ལྟ་སྟངས་ལྟ་བུ་ཞེ་པོ་ཅིག་གིས་དགེ་རྒན་དེ་གིས་དགེ་ཕྲུག་ཞེ་པོ་ཅིག་བྱེད་ཟེར་གྱི་ཡོད་རེད་པ་ད་ཡོད་རེད་དེ་དགེ་ཕྲུག་ཁོ་རང་གི་ངོས་ནས་འོ་ཨ་ནི་དེ་འདྲའི་བསམ་བློ་བཏང་རྒྱུ་ཡོད་མ་རེད་འོ་ཁྱི་ལྟ་བུའི་སེམས་ཅིག་སྐྱེ་དགོས་རེད་འོ་ཁྱི་ལྟ་བུ་འོ། རྔ་མ་གཡུག་གཡུག་བྱས་འོག་མར་བསྡད་ཡ་རྔ་མ་ཡོད་མ་རེད་པ་ཁྱི་ལྟ་བུའི་སེམས་སུ་དེར་འོང། དོན་དག་གིས་སེམས་ཀྱི་བསམ་བློ་བཏང་སྟངས་དེ། སེམས་ཀྱི་བསམ་བློ་བཏང་སྟངས་ཁྱི་ལ་དཔེར་ན་བདག་པོ་དེ་ཡིན་ཚར་ནས་འདི་ནི་སོ་རྒྱག་གི་མི་འདུག་ག་ཚོད་ཉེས་དག་བཏང་ག་འདྲ་བྱས་པ་ཡིན་ནའི་པའི་མགུར་དེ་ཡང་འོ་དེ་རེད་མི་གཞན་དག་ཅིག་གིས་ཏེས་ཐུ་བ་ག་ལ་ཨེ་ལབ་གི་འདུག་བ་ཞིག་ཡིན་ནའང་འོ་དེ་འདྲ་བོ་རེད། བྱས་ཙང། ད་ནི་གྲུ་ལྟ་བུའི་སེམས།

སུན་སྣང་ཡོད་མ་རེད་པ་ཕར་འགྲོ་ཚུར་འགྲོ་རང་རང་བྱེད་དུ་འཇུག་གི་འདུག་བསམ་ཡ་ཨོ་དེ་ནང་ད་དགེ་བའི་བཤེས་གཉེན་གྱི་དོན་དག་དགེ་རྒན་གྱི་དོན་དག་ལ་དགེ་ཕྲུག་པས་ཕར་འགྲོ་ཚུར་འགྲོ་རང་ཉི་མ་ཉིན་གང་ཕར་འགྲོ་ཚུར་འགྲོ་བྱེད་རྐུབ་བཙུགས་ལོང་མེད་པ་ཅིག་བྱས་པ་ཡིན་ནའི་ཨོ་དེ་ལ་པའི་སུན་སྣང་མེད་པ་ཅིག་གྲུ་ལྟ་བུ་ཟེར་ཨོ་དེ་འདྲའི་བྱང་ཆུབ་ལམ་རིམ་ཆེན་མོའི་ནང་ལ་སྡོང་པོ་བཀོད་པའི་མདོ་ལུང་དྲངས་ནས་སྡོང་པོ་བཀོད་པ་ནས་གསུངས་པ་ལྟར་ཨོ་དེ་འདྲའི་གི་སེམས་དགུའི་ཐོག་ནས་ཨ་ནི་དགེ་བའི་བཤེས་གཉེན་པའི་གི་བསྟེན་དགོས་རེད་ད་བསམ་པས་བསྟེན་ཚུལ་གྱི་དོན་དག་འདྲ་པོ་དེ་ཚོ་བསྡུས་ཡ་དེ་རེད། དག་ལས་དེ་ཞེས་པ་ལས་དེ་འདྲའི་ག་ཅིག་ཡོང། ད་དེ་ནི་ཤོག་གུ་སུམ་བརྒྱ་དང་དྲུག་ཅུ་རེ་གཅིག་ད་བགོ་སྟེ་བཞི་པ་རང་གི་སྣང་བ་ལ་ངེས་པ་མེད་པ་ཟེར་བ་དེ་རེད། ད་ཕ་གིའི། འདི་ནི། ད་དགེ་བའི་བཤེས་གཉེན་འདི་ནི་སངས་རྒྱས་ཡིན་ན་ཟེར་རེད་བ་ད་སངས་རྒྱས་ཡིན་པ་ཐག་ཆོད་བཞག། འདི་ནི་རྒྱལ་བ་རྡོ་རྗེ་འཆང་གིས་གསུངས་བཞག་ད་རིགས་པའི་ཐོག་ནས་ཕ་གིའི་རེད་བ་ད་དགེ་བའི་བཤེས་གཉེན་འདི་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་རེད་བཞག། དེང་སང་གི་དུས་སུ་ཡང་པའི་སངས་རྒྱས་ཀྱིས་དེ་ནི་ད་རེད་བ་ད་སོ་སོའི་བའི་དོན་མཛད་ཏན་ཏན་རེད། ཡིན་ན་ཡང་དེ་ནི་སངས་རྒྱས་ཟེར་ཡ་དེ་སྐྱོན་མེད་མཁན་སྐྱོན་ཀུན་ཟད་ཡོན་ཏན་ཀུན་དང་ལྡན་མཁན་ཅིག་རེད་དེ། ཨ་ནི་སོ་སོའི་སྣང་བ་ལ་དགེ་བའི་བཤེས་གཉེན་ལ་སྐྱོན་འདྲ་པོ་ཅིག་མཐོང་བསྡད་ཀྱི་འདུག་བ། རེ་བ་དང། དགེ་བའི་བཤེས་གཉེན་ལ། ཐ་མལ་པའི་རྣམ་པ་འདྲ་པོ་ཅིག་མཐོང་གི་འདུག་བ་སོ་སོ་དང་གཅིག་པ་འདྲ་པོ་ཅིག། དེ་ཡིན་ད་བཞི་པ་རང་གི་སྣང་བ་ལ་ངེས་པ་མེད་པ་ད་དེ་དགོངས་དགོས་རེད། འོ་ན་དེ་ལྟར་བླ་མ་ནི་སངས་རྒྱས་དངོས་དང། དེ་ཡང་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་ཀྱི་བྱེད་པ་པོ་ཡིན་པར་ཁས་ལེན་དགོས་མོད། འོན་ཀྱང་བླ་མ་སངས་རྒྱས་སུ་མི་མཐོང་ཞིང། ཐ་མལ་པར་མཐོང་བ་ནི། སྐྱོན་གྱི་རྣམ་པ་འདི་དང་འདི་ལྟ་བུ་མཐོང་བའི་ཕྱིར་ཞེས་རྟགས་སུ་བཀོད་ན། རྟགས་སུ་བཀོད་ན། རང་གི་མཐོང་བ་ལ་ཡིད་བརྟན་མེད་ཅིང་ངེས་པ་མེད་དེ། ད་སོ་སོའི་མཐོང་བ་ལ་སོ་སོའི་སྣང་བ་ལ་ཡིད་བརྟན་མེད་པ་སོ་སོའི་མཐོང་བ་ལ་བའི་ཆ་འཇོག་བྱེད་ཡ་མེད་པ་ཅིག་ད་སྒྲུབ་དགོས་ཀྱི་ཡོད་རེད། རེད་བ་ད། རང་གི་མཐོང་བ་ལ་ཡིད་བརྟན་མེད་ཅིང་ངེས་པ་མེད་དེ། འོ་ཅག་གི་མཐོང་ཚུལ་ནི་ལས་ཀྱི་རྗེས་སུ་འབྲངས་པ་ཡིན་པས། ལས་སྣང་གིས་ད་འདྲ་མི་འདྲ་མཐོང་ཡོང་གི་ཡོད་རེད། ང་ཚོའི་མཐོང་ཡ་དེ་ལས་ཀྱི་དེ་རེད་མ་གཏོགས་ཕ་གིའི་ཉམས་རྟོགས་འདྲ་པོ་བྱས་ནས་མཐོང་ཡ་སྐད་ཆ་མ་རེད་པ་ད་ང་ཚོས་སོ་སོ་སྐྱེ་བོ་ཕལ་པ་དེ་ལས་སྣང་གིས་མཐོང་དགོས་ཡ་ཅིག་རེད་བ། དེ་ཡིན་དུས་ལས་འདི་བསགས་པ་དང་འདི་མ་བསགས་བྱ་བ་མེད་པས་ལས་ཀྱི་མཐོང་སྣང་ལའང་ཡང་འདི་ཡོད་པ་དང་འདི་མེད་པ་མེད་དེ། དབུ་མ་འཇུག་པ་ལས། ཆུ་འབབ་ཀླུང་ལ་ཡི་དྭགས་རྣག་བློ་ཡང་མདོར་ན་ཇི་ལྟར་ཤེས་བྱ་མེད་དེ་བཞིན་ཟེར་ཞེས་སོགས་གསུངས་པ་ལྟར། སློབ་མ་དག། བརླན་ཞིང་གཤེར་བ་རྩ་བའི་ཕོར་པ་གང་ལ་ད་འདི་དབུ་མ་འཇུག་པའི་འདི་དོན་དག་དེ་རེད་ཆུ་འབབ་ཀླུང་ལ་ཡི་དྭགས་རྣག་བློ་ཡང་ཟེར་དེ་བརླན་ཞིང་གཤེར་བ་རྩ་བའི་ཆུ་ཕོར་པ་གང་ལགས། ཨ་ནི་ལས་ཅན་གྱི་ལྷ་མི་ཡི་དྭགས་གསུམ་གྱིས་བལྟས་པའི་ཚེ། རེད་བ་ད་ཆུ་ཕོར་པ་གང་རྩ་བའི་བས་བརླན་ཞིང་གཤེར་བ་ཕོར་པ་གང་བཞག་རེད་བ་ད་བརླན་ཞིང་གཤེར་བ་ཕོར་པ་གང་བྱས་ནས་དེ་ལ་ལས་ཅན་གྱི་ལྷ་དང་མི་དང་ཡི་དྭགས་གསུམ་གྱིས་ཨ་ནི་དངོས་སུ་ལྟ་ཡོང་དུས། བལྟས་པའི་ཚེ། ལྷ་ལ་ག་རེ་སྣང་གི་རེད། ལས་ཅན་གྱི་ལྷ་དེ་ལ་བདུད་རྩི་སྣང་གི་ཡོད་རེད། མི་ལ་ནི་ཆུ་སྣང་གི་ཡོད་རེད། ལས་ཅན་གྱི་དེ་ནི་ཡི་དྭགས་ལ་ནི་དེ་ནི་རྣག་ཁྲག་སྣང་གི་ཡོད་རེད། བརླན་ཞིང་གཤེར་བ་ཕོར་པ་གང་གཅིག་བར་བ་དང། ཕོར་པ་དེ་ནང་ལ་སྣང་བ་དང། ཡི་དྭགས་རྣམས་ལ་དབྱར་ཟླ་བའང་ཚ་ཞིང་དེ་རེད། བྱས་ཙང་རྩ་བའི་བརླན་ཞིང་གཤེར་བ་ཕོར་པ་གང་དེའི་ནང་ལོགས་ལ།

རྒྱུ་མཚན་བྱས་ནས་ཇི་ལྟར་སྣང་བ་ལ་ངེས་པ་མེད་པ་སེ་སྒྲུབ་ཡ་གཙོ་བོ་ར་ཏི་དེ་རེད་བ། དེའི་ནང་ལ་བི་ག་སོ་སོའི་བི་གའི་བརླན་ཞིང་གཤེར་བ་ཕོར་པ་ནང་ལ་རྣག་ཁྲག་ཕོར་པ་གང་ཡོག་རེད་བས་སེ་ན། རྣག་ཁྲག་ཕོར་པ་གང་ཡོག་མ་རེད་ངས་མཐོང་གི་མི་འདུག་དེ་ན་ཆུ་ཕོར་པ་གང་མ་གཏོགས་མི་འདུག་སེ་ལབ་པས་འགྲིག་གི་མ་རེད་བ་རྣག་ཁྲག་ཕོར་པ་གང་ཡོག་རེད་བ། ཚད་མ་རེད་བ། སྣང་བ་ལ་དེ་ནས་ལྷ་ལ་བདུད་རྩི་དང་མི་ལ་ཆུ་དང་ཡི་དྭགས་ལ་རྣག་ཁྲག་ཏུ་སྣང་བ་དང། ཡི་དྭགས་རྣམས་འདི་རེད། བྱས་ཙང་ཡི་དྭགས་རྣམས་ལ་དབྱར་ཟླ་བའང་བྱས། ཡི་དྭགས་ཁོ་རང་གི་ལས་སྣང་གི་ཡིན་པ་ཡིན་དུས་དབྱར་ཁ་ཡིན་ན་བའི་ཟླ་བ་ཤར་བའི་སྒང་ལའང་འོ་ད་ཚ་ནི་བའི་ཉི་མ་ལས་ལྷག་པའི་བའི་ཚིག་ཚིག་འགྲོ་ཡ། དགུན་ཉི་མའང་བའི་གྲང་ནི་ད་ལས་སྣང་གི་རེད་གྲང་བ་དང། ད་དུས་འཁོར་གྱི་ཆེད་དུ་བྱ་བའི་གདུལ་བྱ་དང་མངོན་པ་མཛོད་ཀྱི་ཆེད་དུ་བྱ་བའི་གདུལ་བྱ་སོ་སོའི་ལས་སྣང་གི་གདུལ་བྱ་གཉིས་ལའང་རི་རབ་ཟླུམ་པོ་དང་གྲུ་བཞིར་སྣང་བ། དུས་འཁོར་ཆེད་དུ་གནང་བའི་གདུལ་བྱ་ཚོ་ལ་དེ་ནི་རི་ཡི་རྒྱལ་པོ་རི་རབ་དེ་ཟླུམ་པོར་སྣང་གི་ཡོད་ཡིན་པ་རེད། ཟླུམ་པོར་སྣང་གི་ཡོད་པ་རེད། འོ་ད་དེ་ནས། མངོན་པའི་ཆེད་དུ་བྱ་བའི་གདུལ་བྱ་དེ་ཚོ་ད་སྔ་མ་རེད་པ་ད་ཨ་ནི་རི་ཡི་རྒྱལ་པོ་རི་རབ་དེ་གྲུ་བཞིར་སྣང་གི་ཡོད་པ་རེད། དེང་སྐབས་ཀྱི་ཚན་རིག་པ་ཕལ་མོ་ཆེར་འཛམ་གླིང་གི་དབྱིབས་རིལ་བོ་སྣང་བ། འཁོར་འཛམ་གླིང་དེ་ཡང་བའི་འཁོར་འགྲོ་གི་ཡོད་པ་ཅིག་སྣང་བ་སོགས།

ཁ་སང་གངྒཱའི་ཆུ་བོ་གངྒཱའི་འགྲམ་དེ་ལ་རྡོ་རྗེ་ཕག་མོའི་སྒྲུབ་པ་དང་སྤྲུལ་པ་པའི་མཛེ་མོ་གཅིག་ཡོད་པ་དང་དེ་རེད་ནག་པོ་སྤྱོད་པས་རྡོ་རྗེ་ཕག་མོ་མཛེ་མོར་གཟིགས་འདུག་ན་རང་ཅག་གི་བཤེས་གཉེན་མིར་མཐོང་འོང་སྟེ། རྟ་དང་ཁྱི་བོང་བུར་མི་སྣང་བ་རྟ་ཁྱི་བོང་བུར་མི་སྣང་བ་དགའ་རབ་ཡིན། ད་ང་ཚོའི་བས་སོ་སོ་དགེ་བའི་བཤེས་གཉེན་མི་ཡི་རྣམ་པ་ཅིག་མཐོང་ཐུབ་ཡ་དེ་ཡང་དགའ་ཚོད་ར་བོ་ཅིག་རེད། དངོས་གནས་ལས་སྣང་གིས་བྱས་པ་ཡིན་ན་ད་རེད་པ་ད། འདྲ་མི་འདྲ་འདྲ་པོ་མཐོང་སྲིད་ཀྱི་རེད། དཔེར་ན་སྤྱན་སྔ་བློ་གྲོས་རྒྱལ་མཚན་གྱིས་རང་རེ་ལས་ངན་སྒྲིབ་པའི་ཆེ་ཚོད་ལ་བླ་མ་མི་རུ་མཐོང་བ་དགའ་ཚད་ཡིན་ཁྱི་དང་བོང་བུར་མ་མཐོང་བསོད་ནམས་ཆེ། མོས་གུས་སྙིང་ནས་གྱིས་ཤིག་ཤཱཀྱའི་སྲས་ཞེས་གསུངས། དེར་མ་ཟད་སྣང་བ་ཙམ་ལ་ཆ་འཇོག་ན་ཆོས་ཐམས་ཅད་དེ་ནི་བདེན་གྲུབ་ཏུ་སྣང་བས་བདེན་གྲུབ་ཏུ་ཐལ་བའི་སྐྱོན་ཡོད། ང་ཚོའི་བོད་སྐད་ཆོས་ཐམས་ཅད་དེ་ནི་བདེན་པར་གྲུབ་པ་སྣང་གི་རེད་པ་དང་སོ་སོའི་སྐྱེ་བོ་ལ།

སྔོན་དགེ་སློང་ཞིག་སྐོམ་པས་གདུངས་ནས། ཞེ་དྲག་ཁ་སྐོམ་ནས་དེ་ནས་རེད་པ་དང་གདུངས་ནས་ཨ་ནི་ཆུ་འཚོལ་དུ་ཕྱིན་པས་དགེ་སློང་ཞིག། ཡི་དྭགས་ཀྱི་སྣང་བ་བྱུང་སྟེ། ཁོ་རང་ལ་བི་གི་དགེ་སློང་དེ་ལ་ཡི་དྭགས་ཀྱི་སྣང་བ་བྱུང་སྟེ་ཨ་ནི་ཆུ་བོ་གང་གཱ་མ་མཐོང་ཞིང། ཆུ་བོ་གང་གཱ་ཆུ་ཆེན་པོ་ད་ག་ས་རེ་དེའི་འཁྲིས་ལ་ཕར་འགྲོ་བའི་སྒང་ལ་ཆུ་བོ་གང་གཱ་རྒྱུན་ནས་མ་མཐོང་བ་བྱས་མ་མཐོང་ཞིང་རྐང་གིས་བགྲོད་པ་བྱུང་གསུངས་ཆུ་བོ་གང་གཱ་ཡོད་ས་གི་རེད་པ་ད་ཤུལ་དེ་ནས་ཕར་རྐང་པ་གིས་འགྲོ་ཡ། བགྲོད་པ་བྱུང་གསུངས། ད་ལས་སྣང་ཐོག་སེར་གྱི་མཐོང་ལུགས་འདྲ་མི་འདྲ་ཡོང་གི་ཡོད་རེད། ཤ་ཟ་མ་མཐོང་བས་མེད་པར་སྒྲུབ་མི་ནུས་པའོ། རྣམ་འགྲེལ་གྱི་མི་སྣང་བ་མ་དམིགས་པའི་གཏན་ཚིགས་ཀྱི་སྐབས་སུ་བཤད་པ་རྣམས་ཀྱང་འདིར་མཁོ་ཟེར་མདུན་གྱི་གཞི་འདིར་ཆོས་ཅན་རེད་པ་ད་འོ། དེ་རེད། མདུན་གྱི་གཞི་འདིར་སོ་སོ་བེ་གའི་ཤ་ཟ་ཡོད་རེད་ཡོད་མ་རེད་ཟེར་ན་ཐེ་ཚོམ་རེད་མ་གཏོགས་ཡོད་མ་རེད་ཟེར་ཐག་བཅད་ཐུབ་གི་མ་རེད་བ། འདི་ནི། བྱས་ཙང་མི་སྣང་བ་མི་སྣང་བ་ཙམ་གྱིས་མེད་པར་སྒྲུབ་ཐུབ་ཀྱི་མ་རེད་པ། མི་སྣང་བ་མ་དམིགས་པའི་རྟགས་འོ་དེ་རེད། མི་སྣང་བ་མ་དམིགས་པའི་གཏན་ཚིགས་ཀྱི་སྐབས་སུ་བཤད་པ་རྣམས་ཀྱང་འདིར་མཁོ། ད་དེ་ཚོའི་བི་གེ་རེད་པ་དང། གཏན་ཚིགས་རྟགས་དེ་ཚོ་ཤེས་ཀྱི་ཡོད་ན་དེའི་བསམ་བློ་བཏང་ཡག་ཡོག་རེད། རྣམ་འགྲེལ་གྱི་ཁ་ཐུག་ཡོད་པ་རྟགས་རིགས་ནང་ལོགས་ལ་འོ་ལ་འདིར་མཁོ། དེ་ཡང་བླ་མ་སངས་རྒྱས་དངོས་སུ་མཐོང་བ་བསྐལ་དོན་དུ་སོང་བའི་གང་ཟག་གི་རྒྱུད་ལ། བསྐལ་དོན་དུ་སོང་བའི་གང་ཟག་གི་རྒྱུད་ལ་བླ་མ་སངས་རྒྱས་དངོས་སུ་མཐོང་བའི་སྐལ་བ་མེད་དེ། བླ་མ་སངས་རྒྱས་དངོས་སུ་མཐོང་བའི་མིག་ཤེས་ཀྱི་ཚད་མ་མེད་པའི་ཕྱིར། ཞེས་རྟགས་བཀོད་པ་ལྟར་ཡིན། སངས་རྒྱས་སུ་མ་སྣང་ཡང་སངས་རྒྱས་མིན་མི་དགོས། སངས་རྒྱས་དངོས་སུ་སྣང་ཡང་སངས་རྒྱས་ཡིན་པའི་ངེས་པ་མེད་དེ། སྔོན་གཏད་རབས་བཞི་པ་དགྲ་བཅོམ་པ་ཉེར་སྦས་ཀྱིས་ཆོས་གནང་སྐབས་བདུད་དགའ་རབ་དབང་ཕྱུག་གིས་གནོད་པ་བྱས་ནས། ད་ཉེར་སྦས་ཀྱིས་དགྲ་བཅོམ་པ་ཉེར་སྦས་ཆོས་གནང་ནས་རེད་པ་དང་ཞེ་དྲག་གི་བསྟན་པ་སྤེལ་བའི་ཁ་ཐུག་ལ་བདུད་དགའ་རབ་དབང་ཕྱུག་གིས་བར་ཆད་བྱས་ནས། རེད་པ་དང། མི་ཚོ་གདུལ་བྱ་ཚོ་མགོ་སྐོར་བཏང་ཡག་གི་ཆེད་དུ་སྤྲུལ་པ་བཀྱེས་ནས་གཞས་བཏང་ཡག་འདྲ་བ་བྲོ་འཁྲབ་ཡག་གར་འཁྲབ་ཡག་འདྲ་བ

འདི་གིས་མཁྱེན་ནས་ཉེར་སྦས་ཀྱིས་མཁྱེན་ནས། ཨ་ནི་ཉེར་སྦས་དེར་ཕེབས་ནས་ལྟད་མོ་ཡོད་ས་དེར་ཕེབས་ནས་ལྟད་མོ་འཁྲབ་མི་གཅིག་ཡོག་རེད་པ་དང་དེ་གའི་གཙོ་བོ་འདྲ་བོ་བདུད་དགའ་རབ་དབང་ཕྱུག་གིས་བྲོ་འཁྲབ་ཡ་དེ་ཨོ་དེ་ལ་དེ་ནས་ཨོ་ད་ལྟད་མོ་ཡག་པོ་ཞེ་པོ་འདུག་གསུང་ཁ་བྱས་ནས་དེ་ནས་མེ་ཏོག་གི་ཕྲེང་བ་ཞིག་གཡོགས་བཞག་ལྟད་མོ་ཡག་པོ་ཞེ་པོ་འདུག་ཟེར་ནས་ཁོ་རང་ཕེབས་ནས་བླ་མ་ཕེབས་ནས་ཨ་ནི་མེ་ཏོག་གི་ཕྲེང་བ་མེ་ཏོག་ཕྲེང་བ་གཡོགས་པ་ད་ག་ནི་དེ་ནི་སྐུ་སྐུའི་བི་གའི་པའི་བཟོ་བདག་འདྲ་བོ་ཤོར་ནས་མེ་ཏོག་གི་ཕྲེང་བ་དེ་ཚོ་བི་གའི་མེ་ཏོག་མ་ཡིན་པ། ཁྱི་གི་རུལ་པའི་ཁྱི་རོ་འདྲ་བོ། ཨ་ནི་དྲི་མ་ཁ་བསྡད་པ་རུལ་བསྡད་པ་དེ་རེད། ཨ་ནི་ཁོའི་བཟོ་ལྟ་དེ་འཛོལ་པའི་སྐྱོ་པོ་ཞེ་པོར་ཆགས། ད་གས་པའི་སྙིང་རྗེ་གུ་ཅིག་སྤྲུལ་ཡོད་ཀྱི་རོ་བ་དང། མི་གང་ག་དེ་འཁོར་ཡ་འདྲ་བོ་བྱེད། ད་བས་བཟོ་ལྟ་དེ་འཛོལ་པའི་གི་ཞེན་པ་ལོག་ཡ་མཐོང་བ་ཙམ་གྱིས་ཞེན་པ་ལོག་ཡ་འདྲ་བོ་དང། ཨ་ནི་སྐེ་ལ་བཏགས་ཡ་མེ་ཏོག་དེ་འཛོལ་པའི་ཁྱི་ཁྱི་རུལ་པའི་གས་རུལ་བསྡད་པའི་དྲི་མ་ཁ་བསྡད་ཡ་དེ་རེད་བྱེད། མི་གང་ག་བྲོས་འགྲོ་ག་ཡ་ཕྱིན་པར་ད་ལྟད་མོ་ལྟ་མཁན་གང་ག་བྲོས་ཕྱིན། ཨ་ནི། ཡང་བསྐྱར་དེ་ནི་དགྲ་བཅོམ་པ་ཉེར་སྦས་ཆོས་གསུངས་པའི་སྒང་ལ་ཨ་ནི་ཏག་ཏག་མི་གང་ག་ཚུར་སླེབས་ཡོང་གི་རེད་བ། འོ་དེ་འགྲིག་གི་ཨ་ནི་བདུད་དེ་བཏུལ། ཨ་ནི་བདུད་དེ་བཞུགས་ཚར་དགོངས་དག་ཐུགས་བརྟན་ཞུས་ནས་དགྲ་བཅོམ་པ་ཉེར་སྦས་ལ་ཏག་ངར་གང་གྲགས་པའི་ཕྱིར་རེ་བའི་དགོངས་དག་ཟེར་ད་ངའི་དེ་བར་ཡང་བསྐྱར་དེ་མེད་པ་བྱེད་རོགས་གྱིས། ཞེས་ཨ་ནི་ཁོའི་དམ་བཅའ་བྱེད་བཅུག་བྱས། གཞུག་ལ་བར་ཆད་མི་གཏོང་ཡ་དག་དེ་བྱས་སྒང་ལ་ཨ་ནི་ཉེར་སྦས་མདུན་ཞབས་ལ་གཏུགས། ཆོས་ཞུ་ག་བྱས་ཞུ་ག་འདྲ་བོ་རེ་ད་ཞུས། ཨ་དེ་སྒང་ལ་ཨ་ནི་དགྲ་བཅོམ་པ་ཉེར་སྦས་ཀྱིས། ད་ཕྱིར། ངས་སངས་རྒྱས་མཇལ་མྱོང་ཡོད་མ་རེད། སངས་རྒྱས་དངོས་གནས་བྱས་པའི་མཆོག་གི་སྤྲུལ་སྐུ། རུ་བ་དང་མཛད་པ་ཅན། མཇལ་མྱོང་ཡོད་མ་རེད་ཁྱེད་རང་གིས་སངས་རྒྱས་མཇལ་མྱོང་རེད་བ། ཨ་ནི་སངས་རྒྱས་ག་འདྲ་ཞིག་ཡོད་རེད། དེ་མངོན་སུམ་གྱིས་ཁྱེད་རང་སྤྲུལ་དང་བདུད་ལ་གསུངས་པ་རེད། ཨ་ནི་བདུད་ཀྱིས་སྤྲུལ་ཡོད་རེད། བདུད་ཀྱིས་སངས་རྒྱས་མཇལ་མྱོང་ཡིན་ཙང། རུ་བ་དང་ཤི་ལོག་གི་རྣམ་པ་འདྲ་པོ་དེ་སངས་རྒྱས་ཇི་མ་ཇི་བཞིན་མཇལ་ཡོང་དུས་དགྲ་བཅོམ་པ་ཉེར་སྦས་དཔེ་ཧང་རིང་པོ་སངས་ནས་སངས་རྒྱས་རང་ཡིན་པར་བསམ་བསམ་བྱས་ཕྱག་ཕུལ་གྲབས་བྱས་པ་རེད། འོ་དེ་རེད། བྱས་ཙང་སངས་རྒྱས་ཀྱི་མངོན་སུམ་མཇལ་བ་ཡིན་ན་སངས་རྒྱས་ཡིན་དགོས་ཀྱི་མ་རེད་གསུང་ཡ་དེ་རེད། དགའ་རབ་དབང་ཕྱུག་གིས་གནོད་པ་བྱེད་པས་ཉེར་སྦས་ཀྱིས་བདུད་བཏུལ་ནས་ང་ཡིས་སངས་རྒྱས་མཇལ་མ་མྱོང་བའི་སྟབས་ཁྱོད་ཀྱིས་སངས་རྒྱས་ཇི་བཞིན་དུ་སྤྲུལ་ཞིག་གསུངས་པས་བདུད་ཀྱིས་སངས་རྒྱས་ཀྱི་མཚན་བཟང་སོགས་སངས་རྒྱས་ཀྱི་སྐུ་ལྷག་ཆད་མེད་པར་སྤྲུལ་པས། ཉེར་སྦས་ཀྱིས་སངས་རྒྱས་དངོས་སུ་མཐོང་ནས་ཕྱག་འཚལ་གྲབས་བྱེད་པས་བདུད་ཀྱིས་སྤྲུལ་པ་མྱུར་དུ་བཤིག་པ་ལྟ་བུ་ཡིན། དེ་ཚོ་སངས་རྒྱས་སུ་མཐོང་ན་ཡང་སངས་རྒྱས་ཡིན་པའི་ཁྱབ་པ་ཡོད་མ་རེད། སངས་རྒྱས་མ་ཡིན་པ་ཞིག་མཐོང་བ་ཡིན་ན་ཡང་སངས་རྒྱས་མ་ཡིན་པའི་ཁྱབ་པ་ཡོད་མ་རེད། དོན་དག་དེ་ག་རེ་སྒྲུབ་དགོས་ཟེར་ན་རང་གི་སྣང་བ་ལ་ངེས་པ་མེད་པ་དེ་སྒྲུབ་དགོས་ཡོད་ད་དེ་མང་པོ་ཅིག་གསུངས་འདུག་པ་ད་རི་རབ་དང་ཅིག་མང་པོ་དཔེ་བཞག་ཡ་དེ་གིས་ཕན་ཐོག་ག་པར་དགོས་ཡོད་རེད་རང་གི་སྣང་བ་ལ་ངེས་པ་མེད་པ་དེ་སྒྲུབ་དགོས་ཡོད་རེད་བ་ད་ཕར་ཕྱོགས་དེ་ནི་ཡོད་ན་ཡོད་མེད་ན་མེད་རེད་བ་ད། གང་བྱས་སོ་སོའི་ངོས་སྣང་བ་དེ་ལ་ངེས་པ་ཡོད་མ་རེད། དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ཕན་གྱི་ཡོད་རེད་ཟེར་ན། སོ་སོ་དགེ་བའི་བཤེས་གཉེན་ལ་སངས་རྒྱས་སུ་མི་མཐོང་ཡ་དེ། ད་སངས་རྒྱས་སུ་བལྟ་མི་ནུས་ཡ་རེད་དེ་སོ་སོ་གི་མི་བལྟ་ཡ་དེ། དེ་ལྟར་དགེ་བའི་བཤེས་གཉེན་ལ་སྐྱོན་ཡོན་ཅིག་མཐོང་བསྡད་པའི་བློ་དེ་འགག་ཡ་གི་ཆེད་དུ་སྐྱོན་ཡོན་དེ་སོ་སོའི་སྣང་བས་ཀྱི་སྣང་བ་ལ་སྣང་དེ་སྐྱོན་ཡོན་ཅིག་རེད་བ་ད་དགེ་བའི་བཤེས་གཉེན་ལ་ཡོད་ནས་སྣང་བ་ཅིག་མ་རེད་དེ་སོ་སོ་གི་སྣང་བ་ལ།

བྱས་ཙང་ནད་པ་ལྟ་བུའི་འདུ་ཤེས་ཡིན་ཙང་སོ་སོ་ནད་དེ་ཡོད་ཙང་དང་དུ་སོ་སོའི་སྣང་བ་ལ་ཚོར་བ་ལ་འདི་ངེས་པ་མེད་ཡོད་མ་རེད་འདྲ་མི་འདྲ་སྣང་ཡོང་གི་རེད། བྱས་ཙང། འོན་ཏེ་བྱས་ནས། དངོས་སུ་མཐོང་ནས་ཤ་ཚ་དྲི་བོ་བྱེད་པའི་བདུད་ཀྱི་སྤྲུལ་པ་ཉུལ་དུ་གཞིག་པ་ལྟ་བུ་ཡིན། དེས་ན་སྔོན་གྱི་གྲུབ་ཆེན་དཔལ་མགོན་ཀླུ་སྒྲུབ་སོགས་ཀྱང་མཐོང་ཚུལ་ལ་དགེ་སློང་ཐ་མལ་པར་སྣང།

གྲུབ་ཆེན་དཔལ་མགོན་ཀླུ་སྒྲུབ་སོགས་ཀྱང་མཐོང་ཚུལ་ལ་དགེ་སློང་ཐ་མལ་པར་སྣང་ཡང་དོན་ལ་སངས་རྒྱས་དངོས་ཡིན་པ་ལྟར། འོན་ཀྱང་སྐྱོན་རྟོག་གི་བློ་ངང་གིས་འཆར་ན། དེ་དེ་མ་ཐག་མི་དགག་པར་ད་བསྒོམ་པའི་ཁ་ཐུག་ལ། སོ་སོ་གིས་ད་བཤེས་གཉེན་བསྒོམ་ཡོང་དུས། ཨ་ནི། སྐྱོན་རྟོག་འདྲ་བོ་ཅིག་ཤར་ཡོང་གི་འདུག་ན་དགེ་བའི་བཤེས་གཉེན་ལ་དེ་ལམ་སང་ཕར་བཀག་མ་བཞག་པ་བྱས། ཤར་ཡ་དེ་ག་འདྲས་ཤར་གི་འདུག་རེད་པ་ད། ད་དེ་ནི། འོན་ཀྱང་སྐྱོན་རྟོག་གི་བློ་ངང་གིས་འཆར་ན་དེ་དེ་མ་ཐག་མི་དགག་པར་དཔེར་ན་གོས་ཀྱི་དྲི་མ་འཁྲུད་པར་རྩོམ་པས་རེ་ཞིག་དྲི་མ་དེ་སློང་དགོས་པ་བཞིན། སྐྱོན་རྟོག་གི་བློ་དེ་འཆར་དུ་བཅུག་ནས། དཔེར་ན་དུག་ལོག་འཁྲུད་པའི་སྒང་ལ་སྦངས་ནས། སྦངས་བྱེད་ཀྱི་སྒང་ལ་ཕུར་ཕུར་བཏང་ནས་དྲི་མ་དེ་ཡར་ལངས་ཡོང་བ་རེད། དྲི་མ་དེ་སོབ་སོབ་ཆགས་ནས་བེད་སྦྱར་བསྡད་ཅིག་རོགས་ཏེ། ཡར་ལངས་ཡོང་བ་དེ་འགྲིག་གི་བཟོ་འདྲ་བོ་བྱས། ལམ་སང་བེ་ཀའི་ཁྲུས་བྱས་ན་དྲི་མ་འདི་དག་གི་མ་རེད་པ་ད་འོ་ད་དེ་ནང་ལྟར་གྱི་སྐྱོན་རྟོག་གི་བློ་དེ་ལམ་སང་ཧོབ་དེ་ཁ་ལ་རྒྱུ་མཚན་མེད་པ་མ་བཀག་བྱས། རྒྱུ་མཚན་མེད་པ་ཕར་གཡུགས་བཞག་དུས་དེ་ཁོ་རྒྱུ་མཚན་མེད་པ་ཡིན་ཙང་ཨ་ནི་ཡང་བསྐྱར་ཡང་ཤར་ཡོང་བ་རེད་བྱས་ཏོག་ཙི་ཡར་ལངས་ཅིག་ཤར་བཅུག་ཨ་ནི་ཕར་རྒྱུ་མཚན་དང་ལྡན་པའི་ཐོག་ནས་བཀག་དགོས་རེད་པ་ད་འོན་ཀྱང་དེ་རེད། དཔེར་ན་གོས་ཀྱི་དྲི་མ་འཁྲུད་པར་རྩོམ་པས་རེ་ཞིག་དྲི་མ་དེ་སློང་དགོས་པ་བཞིན་སྐྱོན་རྟོག་གི་བློ་དེ་འཆར་དུ་བཅུག་ནས

ཨ་ནི་མཁྲིས་པ་གི་དབང་གིས་དུང་དཀར་དང་གངས་རི་དེ་ཚོ་སྔོན་པོ་སྣང་འགྲོ་ཡ་འདྲ་བོ་རླུང་ནད་ཅན་གི་ཤུགས་ཆེན་པོ་དེ་འདྲ་ཡིན་ན་གངས་རི་དཀར་པོ་དེ་ཚོ་དཔེ་སྔོན་པོ་སྣང་ཡོང་དུང་དཀར་སྔོན་པོ་སྣང་ཡོང་ཡ་གངས་རི་སྔོན་པོ་མ་རེད་དེ་སྔོན་པོ་སྣང་ཡོང་ཡ་དེ་ཚོ་རེད་འཕྲལ་གྱི་འཁྲུལ་རྒྱུ་གིས་དཔེ་དེ་འདྲ་བྱེད་ཡ་ཡོད་རེད་རབ་རིབ་ཅན་ལ་དེ་ནི་སྐྲ་ཤད་སྣང་ཡ་ཟེར་མིག་གང་དེ་མང་དེ་ནི་སྐྲ་མར་ཟག་ཡོང་བའི་བཟོ་འདྲ་བྱེད་ལོ་ད་སྐྲ་ཞིབ་ཞིབ་མར་ཟག་ཡོང་བ་ལོ། ཨོ་དེ་འདྲས་བྱས་ནས་ཕོར་པ་ཇ་འཐུང་བའི་སྒང་ལ་ཕོར་པ་ནང་ལ་མར་ཅིག་ཟག་ཡོང་གི་འདུག་བསམ་བསམ་འདྲ་པོ་ད་མི་ཁ་ཤས་རྒན་གོག་དེ་འདྲས་ལ་ད་གད་སྙིགས་འདྲ་པོ་མར་ཟག་ཡོང་གི་འདུག་བསམ་བསམ་དེ་འདྲས་མི་གཞན་དག་མཐོང་ཡ་ཡོད་མ་རེད་སོ་སོ་སྣང་ཡོང་གི་ཡོད་རེད་རབ་རིབ་ཅན་ལ་དེ་ནས་སྐྲ་ཤད་ཟག་སྣང་བ་དེ་རེད། ད་དེ་འཕྲལ་གྱི་འཁྲུལ་རྒྱུ་གིས་དེ་འདྲས་ཡོང་གི་ཡོད་ན་རང་རེ་ཕུགས་ཀྱི་འཁྲུལ་རྒྱུ་ལས་ཉོན་དཔག་ཏུ་མེད་པའི་རིམས་ཀྱིས་ཐེབས་ནས་ཡོད་པ་ལ་ཅིའི་ཕྱིར་མི་འཁྲུལ། ང་རང་གི་ཤེས་པ་ད། སྐྱབས་རྗེ་བདེ་ཆེན་སྙིང་པོ་གསུང་གི་རེད། ང་རང་གི་ཤེས་པས་ད་ཐུག་ཆེན་པ་གི་སྤྲུལ་སྐུ་གཅིག་ཡིན་པ་འདྲ།